རྫོགས་རིས་བྲིས་ཆས། མུ་རྫོགས་སྒོམ་ཆས་འདུག་སྲིད་མ་ལག་པ་སར་འཛུལ་ཡར་འདྲེས་ཡོང་གི་འདུག་ག་ཕྱག་འཚལ་བའི་སྐབས་དུས་ལ། ལ། ཡར་ལངས་མར་བསྡད་བྱེད་པའི་སྐབས་དུས་ལ་ལག་པ་འདུག་ཟེར་བྱ་བ་བྱུང་ནས་ཐབས་ཤེས་ཡོད་མ་རེད་དེ་མི་ཞིབ་འདི་ཡིན་གཅིག་མིན་གཅིག་ལག་པ་སར་ཐུག་པའི་སྐབས་དུས་ལ་སྤར་མཐིལ་གཉིས་པོ་དེ་སར་ཐུག་པ་བྱེད་ཡིན་གཅིག་བྱེད་དགོས་ཀྱི་ཡོད་རེད་དེ་སོང་ཙང། དེ་ནས་པུས་མོ་གཉིས་པོ་དེ་ཡིན་གཅིག་མིན་གཅིག་སར་ཐུག་པ་བྱེད། ཨ། ད། ཨོ་ཨ་ནི་དཔྲལ་མགོ་ཡིན་གཅིག་སར་ཐུག་པ་བྱེད།

འདུག། འདུད་པའི་རྣམ་འགྱུར་བྱེད་ཅེས་བྱ། ལ་ཐལ་མོ་སྦྱར་བྱས་པ་དེ་ལུས་ཀྱི་ཕྱག་འགྲོ་གི་ཡོད་རེད། ལུས་ཀྱི་ཕྱག་ངག་གི་ཕྱག་ཟེར་ནས་ངག་ནས་བསྟོད་དབྱངས་བརྗོད་པ། བསྟོད་ར་བཏང་བསྟོད་པའི་ཚིག་བརྗོད་པ། དེ་ནི་ངག་གི་ཕྱག་དེ་ནས་ཡིད་ཀྱི་སྒོ་ནས་རྩེ་གཅིག་པའི་དད་གུས་བསྟན་པ་དེ་ཡིད་ཀྱི་ཕྱག་བྱས་སོང་ཙང། རྩེ་དང་ང་རང་ཚོ་ནམ་རྒྱུན་ཅིག་ཕྱག་འབུམ་གསོག་མཁན་ཚོ་འཕྲད་ཀྱིས་ངག་ནས།

དཔྲལ་བ་མགྲིན་པ་སྙིང་ག་འདི་གསུམ་པོ་དེ་ལ་ཡར་ཐལ་མོ་སྦྱར་བྱས་ནས་མར་ཕྱག་འཚལ་ཡག་ལ་ཡིན་ན་ཐལ་མོ་སྦྱར་དུས་ཙམ་ནས་ཡིན་གཅིག་མིན་གཅིག་ཨ་ནི་མཐེ་བོང་གཉིས་ལག་པའི་སྤར་བའི་ནང་ལ་ཕར་ད་ཚུད་པ་བྱས་བྱས་འདུག་ཐལ་མོ་སྦྱར་ཡག་དེ་ཨ་ནི་དགོས་ཀྱི་ཡག་རེད། མཐེ་བོ་ཕྱི་ལོགས་ལ་ཕར་ལྷག་བྱས་འདུག་བྱས་པ་ཡིན་ན་ཐལ་མོ་བཅར་ལེབ་ཟེར་གི་ཡག་རེད་དེ་ཡིན་ན་གསུང་རྒྱུན་ལ་ཡར་མུ་སྟེགས་པའི་ཐལ་མོ་སྦྱར་སྟངས་རེད་གསུང་གི་ཡག་རེད་སངས་རྒྱས་པས་འདུག་ད། མཐེ་བོང་གཉིས་པོ་དེ་སྤར་མཐིལ་ནང་ལ་སླེབས་བྱས་བྱས། དེ་བྱེད་དུས་ནང་གི་ཁོག་སྟོང་དེ་གའི་ཆོས་སྐུ་མཚོན་ཡག་དང་ཕྱིའི་ཨ་ནི་དབྱིབས་དེ་གའི་ཨ་ནི་གཟུགས་སྐུ་མཚོན་ཡག་ཟེར་ཡ་དེ་འདྲའི་གསུང་གི་ཡོད་རེད། དེ་སོང་ཙང། ལ་ལེབ་བྱས་བྱས། ཆང་ཆང་བྱས།